གཞོན་གཞོན་ལུག་དང་ག་ལ་གང་འཚམ་ཡིན་བསམ་པའི་རྒྱུ་མཚན་དེའི་རྩ་ནི་ང་རོ་ཁར་སོང་བ་རེད་ཕ་གིར་ཡིད་ཆེས་བྱེད་ཡ་རྩ་ནས་མི་འདུག་དེ་ནས་ཞིག་ད་ག་གཟུགས་པོ་བདེ་བ་ཡིན་བསམ་པའི་ཡིད་ཆེས་བྱེད་ཡ་རྩ་ནས་མི་འདུག་གཟུགས་པོ་བདེ་ཐག་ཆོད་དེ་འདྲ་ལ་སྟོབས་རྒྱག་དགུ་རྒྱག་ལ་དཔེར་ན་ང་རང་ཚོ་ཡོ་རོ་ང་རོ་ག་ལི་ག་ལ་བསམ་བློ་བཏང་ན་སོ་སོའི་མིག་གིས་མཐོང་བ་དང་ཨ་མཆོག་གོ་བ་དེ་འདྲ་མངོན་སུམ་དུ་གོ་ཐོས་བ་མང་པོ་ཞེ་གཅིག་ཡོང་རོགས་དཔེར་ན་ང་ཚོ་དེ་ཚོའི་ཨམ་དེ་འདྲ་ག་རེ་ཡོང་ཉལ་རོང་ཞིག་ཨམ་ཆིག་ལ་ཁོ་ཚོའི་འཕྲང་དེ་ཚོ་ལ་ད་གང་བྱས་ཏེ་རྨི་ལམ་སོར་ཅིག།

འཛམ་བུ་གླིང་པའི་ཚེ་ལ་ངེས་པ་ཡོད་མ་རེད་ལྷག་དོན་དུ་སྙིགས་དུས་དུས་ཚོད་སྙིགས་མ་དེ་འདྲས་དེ་ལ་ཚེ་ལ་ངེས་པ་རྩ་ནས་ཡོད་མ་རེད་དེ་ཚེ་ལ་ངེས་པ་མེད་ཐག་ཆོད་རང་རེད། ང་རང་ཚོ་ལོ་རྒན་གཞོན་བྱས་ནས་སྔ་རྟིང་བར་བང་འགྲོ་ཡས་ངེས་པ་རྩ་ནས་མི་འདུག་ལོ་གཞོན་པ་གང་བྱས་སྔོན་ལ་ཕྱིན་བྱས་ལོ་རྒན་པ་དེ་འདྲ་གཞུག་ལ་བསྡད་དེ་ཡིན་མང་པོ་ཡོང་རོགས། དེ་ནས་གཟུགས་པོ་བདེ་བོ་ཡིན་དང་མ་ཡིན་གྱི་ན་ཚ་ཡོད་མེད་ཀྱི་གོ་རིམ། ན་ཚ་ཡོད་མཁན་ཚོ་གང་ལོ་སྔོན་ལ་འགྲོ་དགོས་ཡག་དང། ན་ཚ་མེད་མཁན་དེ་ཚོ་གཞུག་ལ་བསྡད་བསྡད་པ་དེ་འདྲའི་གོ་རིམ་རྩ་ནས་མེད་པ་ཡིན་ཙང་ཚེ་ལ་ངེས་པ་མི་འདུག་ཅེས་གསུངས་པ་རེད་དཔེ་ཆའི་ནང་གསུང་ཡག་གོ་ལ་དེ་སོང་བ་རེད་ལྷག་དོན་དུ་ཨ་ནི་འཆི་རྐྱེན་མང་གསོན་རྐྱེན་ཉུང་ཙང་དེ་ནི་དེའི་ཆ་ནས། འཆི་བ་མི་རྟག་པ་དེ་རང་གི་སྟེང་དུ་ག་དུས་ཡོང་དང་མི་ཡོང་ལ་ངེས་པ་རྩ་ནས་ཡོད་མ་རེད་ཅིག་རྒྱུ་མཚན་ཅིག་དེ་གསུངས་པ་རེད་དེ་རེད་བ། འཆི་རྐྱེན་མང་ཟེར་ད་ང་རང་ཚོ་དེ་བསམ་བློ་བཏང་བྱས་ན་དུས་ཚོད་གང་བྱས་དེ་རེད་ཅིག་དང་འཆི་རྐྱེན་ཟེར་དེ་ང་རང་ཚོའི་བསམ་བློ་ཞེ་དྲག་འཁོར་ས་རེད་ད། གཏོང་གི་ཡོད་མ་རེད་ག་ཚོད་བཏང་ན་ཡང་ཁོ་བསམ་བློ་ཁོ་ནན་ཏན་ཅིག་མ་བཏང་ཡིན་ཙང་ཁོ་གང་བྱེད་ལྟད་མོ་བལྟས་པའི་བཟོ་རུ་ཅིག་མ་གཏོགས་སླེབས་ཀྱི་ཡོད་མ་རེད་མ་གཏོགས་བསམ་གཞིག་གང་བྱེད་ཅིག་བཏང་བྱེད་ཀྱིན་བྱས་སོང་ང་རང་འཛམ་བུ་གླིང་འདིའི་ནང་ལ་འཛམ་བུ་གླིང་བལ་འདི་ཡོངས་རྫོགས་ཁོ་རང་ཆུ་ཚོད་གཅིག་ཚོད་གཅིག་ལ་བལ་དེ་ད་ཡོད་རྡུལ་ཕྲན་བཞིན་དུ་རློག་ཐུབ་མཁན་ད་ང་རང་ཚོ་མཚོན་ཆ་ཞེ་པོ་གཅིག་ཡོང་རོགས་ད་དེ་འདྲས་ཅིག་ཡོད་ཅིག་གལ་སྲིད་བེད་སྤྱོད་ཅིག་བཏང་རྗེས་དེའི་ཟུར་གཅིག་ལ་རང

བཀོད་པའི་རྐྱེན་བསྟན་ཚེ་འབྲལ་བ་ད་ལྟ་ལམ་སེང་དེ་ཁུ་སིག་དེ་ལ་ལས་ཀར་མ་སོང་ལག་ལེན་བསྟར་དུས་གསར་བ་ཆེ་བས་ད་དེ་འདྲའི་འཆི་རྐྱེན་མང་པོ་འདུག་ཟེར། ད་གལ་སྲིད་དེ་འདྲའི་ཕ་གི་ང་རང་ཚོ་སེམས་ལ་མ་ཡོང་ན་ང་རང་ཚོ་ལ་འཆི་རྐྱེན་མང་པོ་འདུག་ཟེར་དེ་མཚམས་དེ་ལ་ནས་ན་ཚ་ད་དེང་སང་འཛམ་བུ་གླིང་ནང་ལ་ཞེ་པོ་ཅིག་ན་ཚ་གསར་པ་ཟེར་བ་རེ་བ་དེ་རེ་མང་པོ་ཞིག་ཡོད་ས་འདིས་ང་རང་ཚོ་ལ་ཡོང་ནུས་པ་ཡོད་རེད་ཟེར་དེ་ཏན་ཏན་ང་རང་ཚོ་ལ་ཡོང་ནུས་པ་ཡོད་ཐག་ཆོད་རང་རེད་བ། འོ་དེ་འདྲས་སོང་དུས་ཙང་འཆི་རྐྱེན་ག་ཚོད་མང་མང་ཙམ་གྱིས་དེ་རིགས་ཀྱི་རྐྱེན་ཁོ་ཕྲད་ཉེ་བ་ཡོད་རེད་ཕྲད་ཉེ་བ་ཡོད་ཙང་ཁོ་ག་དུས་ཕྲད་དང་མི་ཕྲད་ལ་ཏན་ཏན་རྩ་ནས་མི་འདུག་བསམ་གྱིས་འོ་དེའི་ཆ་ནས་འཆི་རྐྱེན་མང་ལ་གསོན་རྐྱེན་ཉུང་བ་སོང་རེད་ད་གསོན་རྐྱེན་ཏོག་ཙམ་ཡོད་པ་དེ་ཚོ་ཡང་འཆི་རྐྱེན་ལ་འགྲོ་གི་འདུག་ཟེར་ད་གསོན་རྐྱེན་འཆི་རྐྱེན་འགྲོ་ཡ་ཏན་ཏན་ཡོང་རོགས་ང་རང་ཚོ་དཔེར་ན་མི་ག་གེ་ག་ཚོ་རེད་ད་ན་ད་ཚོ་པོ་ན་དེ་བྱས་ནས་ད་ཅིག་གཤགས་བཅོས་ཅིག་བྱས་བྱས་ན་ད་ཕ་ཏན་ཏན་ཅིག་དྲག་གི་རེད་བསམ་གྱིས་བསམ་བློ་བཏང་ནས་ནི་གཤགས་བཅོས་བྱེད་ཡས་དེ་ད་གསོན་རྐྱེན་རེད་བ།